ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump ནས་ཁོང་ལ་ཉེས་པ་ཆག་ཡང་ཡོད་ལུགས་གསུངས་ཏེ་འོས་བསྡུའི་ནང་དུ་ཐེ་བྱུས་གནང་པའི་གྱོད་གཞིའི་ཐོག་གི་ཁྲིམས་ཞིབ་བྱ་རྒྱུ་དེ་ཕར་འགྱངས་གཏོང་རོགས་ཅེས་ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་པད་མ་བདེ་ཆེན་ལགས་སྙན་སྒྲོན་ཞུ་གནང་གི་རེད། ཟླ་བ་འདིའི་ནང་ཨ་མི་རི་ཀའི་དབུས་ཞུ་འབུལ་བསྐྱར་ཞུའི་ཁྲིམས་ཁང་གི་ཁྲིམས་དཔོན་གསུམ་གས་སྤྱི་མོས་ཀྱི་ཐོག་ནས་དེ་སྔའི་སྲིད་འཛིན Donald Trump ལ་ཁྲིམས་ཐོག་ནས་ནག་ཅན་གྱི་ངན་བྱུས་ཉེས་འཛུགས་བྱུང་བ་ཁག་གི་ཐོག་ལ་ཁྲིམས་ཞིབ་བྱ་རྒྱུ་ལས་ཆག་ཡང་གཏོང་ཡ་མེད་པའི་ཁྲིམས་ཐག་བཅད་ཡོད་པ་རེད། དེ་འདྲའི་ཆ་ནས་གཟའ་འཁོར་འདིའི་གཟའ་ཟླ་བའི་ཉིན་སྐུ་ཞབས Trump གྱི་ཁྲིམས་རྩོད་པ་ཚོས་ཆེས་མཐོའི་ཁྲིམས་ཁང་ལ་ཉེས་དོན་དེའི་ཐོག་ཁྲིམས་ཞིབ་བྱ་རྒྱུ་ཕར་འགྱངས་གཏོང་རོགས་ཅེས་ཛ་དྲག་གི་ཁྲིམས་ཐོག་ཞུ་གཏུག་བྱས་ཡོད་པ་རེད། ཡང་དེ་ནི་ཆེས་མཐོའི་ཁྲིམས་ཁང་དེ་ཡིས་སྐུ་ཞབས Trump གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་འོས་བསྡུའི་གྲུབ་འབྲས་དང་འབྲེལ་བའི་ངན་བྱུས་ཁག་ཅིག་ལ་གཞིགས་ཏེ་སྲིད་འཛིན་འོས་མིའི་ནང་ལ་བཅུག་རྒྱུ་མེད་པའི་གྱོད་གཞི་གཞན་ཞིག་གི་ཐོག་ལ་ཉན་ཞིབ་གནང་ནས་ཉིན་གྲངས་བཞི་ལས་མ་ཕྱིན་པའི་དུས་སུ་བྱུང་བ་ཞིག་ཡིན་པ་རེད། དེ་ཡང་སྲིད་འཛིན་ཟུར་པ Donald Trump ལ་ཁོང་ནས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྲིད་འཛིན་འོས་བསྡུའི་ནང་ལ་ཕམ་ཉེས་བྱུང་བ་དེར་ཁོང་གིས་འོས་བསྡུའི་གྲུབ་འབྲས་ལ་ཁས་ལེན་མ་གནང་བར་དེར་ཁྲུ་སློག་གཏོང་བའི་ངན་བྱུས་བཤམས་པ་དང་ཁོང་གི་ངན་སྐུལ་གྱི་འོག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་སྲིད་འཛིན་གྱི་འོས་བསྡུའི་གྲུབ་འབྲས་ལ་གྲོས་ཚོགས་ནས་དག་སེལ་གནང་བའི་ཉིན་མོ་དེར་ཁོང་གི་རྒྱབ་སྐྱོར་མི་སྣའི་རུ་ཚོགས་ཀྱིས་གྲོས་ཚོགས་ཀྱི་ཐོག་ལ་ཆེས་དྲག་ཟིང་གི་ངན་བྱུས་སྤེལ་བ་བྱུང་བ་སོགས་ཐེར་འདོན་གྱིས་ཁོང་ལ་ཁྲིམས་ཐོག་ནས་ཉེས་འཛུགས་བྱུང་བ་བཞིན་ཁྲིམས་ཞིབ་བྱ་རྒྱུ་ཡིན་ན་ཡང་སྐུ་ཞབས Trump གྱིས་ཁོང་ནས་ཉེས་དོན་གྱི་ངན་བྱུས་གང་ཡང་སྤེལ་མེད་པ་མ་ཟད་ཁོང་ཐོག་ཁྲིམས་ཁང་ཁག་གི་ནང་ལ་ཉེས་འཛུགས་བྱེད་བཞིན་པ་ཁག་ནི་ཁོང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་མདུན་སྐྱོད་པ་དེ་ཡིན་པའི་ཆ་ནས་སྲིད་འཛིན Biden ལ་འོས་བསྡུའི་འགྲན་ཡ་ཆགས་ཀྱི་ཡོད་པར་བརྟེན། ཁོང་ཐོག་སྲིད་དོན་གྱིས་ཀུན་ནས་བསླངས་ཏེ་ཉེས་མེད་ཉེས་འཛུགས་བྱེད་ཀྱི་ཡོད་ལུགས་གསུངས་པ་དང། ལྷག་པར་དུ་འབྲེལ་ཡོད་གྱོད་གཞི་ནང་གསལ་གྱི་བྱ་སྤྱོད་ཁག་ནི་ཁོང་སྲིད་འཛིན་གྱི་གོ་གནས་ཐོག་ཡོད་པའི་སྐབས་ཀྱི་བྱ་བ་ཡིན་སྟབས་ཁོང་དེ་དུས་སྲིད་འཛིན་ཞིག་ཡིན་པའི་ཆ་ནས་ཁྲིམས་ལ་སྦྱོར་རྒྱུ་ལས་ཆག་ཡང་ཡོད་ཅེས་གསུངས་ཏེ་ངོས་ལེན་གནང་གི་མེད་པ་རེད། དེའི་ཐོག་སྲིད་འཛིན་ཟུར་པ Trump ཀྱི་ཁྲིམས་རྩོད་པས་རྩོད་པ་རྒྱག་དོན་ལ། སྲིད་འཛིན་ཞིག་ལ་ཁྲིམས་སྦྱོར་བྱ་རྒྱུ་ལས་ཆག་ཡང་མེད་པ་ཡིན་ན་ནི་ད་ལྟ་ང་ཚོས་ཤེས་རྟོགས་ཡོད་པའི་སྲིད་འཛིན་གྱི་གོ་གནས་ཅེས་པ་དེ་རྩ་བརླག་འགྲོ་རྒྱུ་རེད་ཅེས་གླེང་སྟེ་དབུས་ཀྱི་ཁྲིམས་ཁང་ཁག་གི་ནང་ལ་རྩོད་པ་རྒྱག་གི་ཡོད་པ་རེད། ཡིན་ནའི་ད་བར་རྩོད་གཞི་དེར་ངོས་ལེན་བྱེད་མཁན་བྱུང་མེད་པ་རེད། ད་ཆ་སྐུ་ཞབས Trump གྱི་ཁྲིམས་རྩོད་པས་ཁོང་ཐོག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ལ་རྩིས་མེད་གཏོང་ཐབས་ཀྱི་ངན་ཇུས་དང་ངན་སྐུལ་དུ་མ་ཞིག་བཤམས་པའི་ནག་ཉེས་ཀྱི་ཉེས་དོན་ཐོག་ཁྲིམས་བཤེར་བྱ་རྒྱུ་ཕྱིར་འགྱངས་ཡོང་བའི་ཞུ་གཏུག་ཡུལ་གྱི་ཁྲིམས་ཁང་མཐོ་ཤོས་ལ་གནང་ཡོད་པའི་ཆ་ནས་ད་ཆ་ཆེས་མཐོའི་ཁྲིམས་ཁང་གིས་ཁྲིམས་ཐག་ཇི་བཅད་དང་དེ་བཞིན་ཁྲིམས་ཐག་དེ་མགྱོགས་ལོས་བཅད་མིན་སོགས་ཀྱིས་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་མདུན་རྒྱུག་པ Donald Trump ལ་ཁྲིམས་བཤེར་དང་འབྲེལ་བའི་མཇུག་འབྲས་ཇི་འདྲ་ཡོང་མིན་གྱི་གནས་སྟངས་ཀྱི་ཁ་ཕྱོགས་ལ་ཁྱད་པར་ཆེན་པོ་བཟོ་སྲིད་པ་ཡིན་པ་རེད། ལགས་སོ་པདྨ་བདེ་སྐྱིད་ལགས་ད་པདྨ་བདེ་སྐྱིད་ལགས་ཀྱིས་ད་ལྟ་གོང་ལ་ངོ་སྤྲོད་གནང་བའི་གསར་འགྱུར་དེའི་སྐོར་ལ་མུ་མཐུད་དེ་དྲི་བ་གཅིག་གཉིས་ཅིག་ཕུལ་ཆོག་པ་བྱས་ནས། ཐོག་མར་དེ་ལ་ཡ་ད་སྐུ་ཞབས Trump ནས་ཁོ་རང་གིས

ཡང་འདི་མིན་པ་བྱས་ནས་ཆེས་མཐོའི་ཁྲིམས་ཁང་གིས་གྱོད་གཞི་འདི་བཅུག་ཅིང་ཡང་ཅིག་བྱས་ནས་དུས་ཚོད་འགའ་ཤས་ཅིག་ཡང་ཞུ་བ་ཡིན་ན་འདི་འདྲའི་ཆ་ནས་ཡང་འཇུག་གོ་ཡ་ནི་སྲིད་འཛིན་ཟུར་པ Trump གི་ཞུ་གཏུག་བསྐྱོན་པ་འདི་ལ་ཡང་ད་ངོས་ལེན་མེད་པ་རེ་ཞིག་གནང་ན་ཡང་འདིའི་རང་ཆགས་རབ་ཅིག་རང་རང་ཆགས་ཡ་ཅིག་དང་དེ་ནས་ད་ཅིག་ཡང་མགྱོགས་པོ་ཞིག་ཐག་བཅད་བྱས་ནས་གནང་བྱས་ན་ཡང་ཁྲིམས་བཤེར་བྱེད་ཐུབ་ཡ་ཟེར་བ་འདི་འདྲས་ཅིག་དང་ད་ལྟ་ང་རང་ཚོས་དྲི་བ་བཀོད་གནང་ཡག་གི་ལ་ཡག་ད་གལ་སྲིད། དེ་གཅིག་གི་དུས་འགྱངས་གནང་རོགས་གནང་བྱས་ནས་ཁྲིམས་བཤེར་བྱས་དུས་འགྱངས་གནང་རོགས་གནང་བྱས་ནས་ཨེ་ནི་གལ་སྲིད་དུས་འགྱངས་གནང་བ་ཡིན་ན། ཨེ་ནི་ད་དེའི་བྱུང་འབྲས་དེ་ཞེ་དྲག་གི་གཅིག་གི་ལྷག་པར་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨེ་ནི་སྲིད་འཛིན་གི་འོས་བསྡུ་དང་འབྲེལ་བའི་ཐོག་ལ་ཡག་ད་བྱུང་འབྲས་ཞེ་པོ་གཅིག་གཡོ་འགུལ་ཐེབས་པ་གཅིག་ཡོང་ཡག་གི་དེ་བཟོ་འདྲ་ཡོད་པ་འདྲ་གང་ཡིན་ཟེར་ན་ད། གལ་སྲིད་ཨ་ནི། ད། ཕར་འགྱངས་གནང་བ་ཡིན་ན་ཨ་ནི། ཁྲིམས་བཤེར་གནང་ཡག་གི་དུས་ཚོད་འདི་ད་ལོ་སྤྱི་ཟླ་བཅུ་གཅིག་གི་ཚེས་བཅོ་ལྔའི་ཉིན་མོ་དེ་ཨ་ནི་སྲིད་འཛིན་འོས་བསྡུ་གནང་ཡག་རེད་ཨ་ནི་སྲིད་འཛིན་འོས་བསྡུའི་སྔོན་ལ་ཡང་ཁྲིམས་བཤེར་མ་གནང་བ་བྱས་ཨ་ནི། འོས་བསྡུ་གི་ཐོག་ནས་ཨ་ནི། སྤྱི་མཐུན་ཚོགས་པའི་གི་ཨ་ནི་སྲིད་འཛིན་འོས་མི་མདུན་རྒྱུག་པ། དེ་སྔའི་སྲིད་འཛིན། Trump ལ་ཡ་འོས་བསྡུའི་རྒྱལ་ཁ་ཐོབ་བྱས་ནས་སྲིད་འཛིན་ལ་ཡ་འོས་འདེམས་བྱུང་པ་དེ་འདྲ་ཆགས་པ་ཡིན་ན། དེ་ཡིན་ན་ད་དེ་གི་རེ་བ་དང་མ་གསུངས་ནས་གཙོ་བོ་དེ་ད་སྐུ་ཞབས Trump དང་ཁོང་གི་ཁྲིམས་རྩོད་པ་དང་ཁོང་གི་ཕྱོགས་གཏོགས་ཚོས་སྐྱོན་གྱི་ཡོད་པ་ལྟར་ཨེ་ནི་གལ་སྲིད་ཁོང་སྲིད་འཛིན་ཆགས་པ་བྱས་ཨེ་ནི་ཁྲིམས་བཤེར་དེ་དེ་སྐབས་དེ་བར་དུ་གལ་གནང་མ་ཐུབ་བྱས་བྱས་ནས་དོགས་བྱས་བྱས་ནས་ནར་འགྱངས་བྱས་བྱས་ནས་ལས་ཡོད་པ་ཡིན་ན། ཨ་ནེ་ད་སྐུ་ཞབས Trump གིས་དེའི་སྐབས་ལ་ཡ་ད་སྲིད་འཛིན་གི་དབང་ཆ་བེད་སྤྱོད་གནང་བྱས་དེ་སྔ་ཡིན་པས་ན་ཁོང་གིས་གསུང་བར་ད་བས་ཏེ་སྲིད་འཛིན་ཆགས་པའི་ཉིན་མ་དང་པོ་དེ་ནི་སྲིད་དབང་སྒེར་གཅོད་པ་གནང་གི་ཡིན་ཟེར་བྱས་ཙང་ད་གལ་དེ་འདྲའི་རོལ་ཅིག་གནང་གི་ཡོད་ན་མེད་ན་གང་ལྟར་ཅིག་སྲིད་འཛིན་གི་ད་གོ་གནས་ཀྱི་ཐོག་ནས་གནང་ཡག་མང་པོ་ཅིག་དབང་ཆ་མང་པོ་ཅིག་ཡོད་པ་ཆགས་ནས་དབང་ཆ་གཅིག་ག་རེ་ཆགས་སྲིད་ཀྱི་རེད་ད་འདས་དེའི་ཐོག་ལ་ཡ། ཨེ་ནི། པའི་དེ། ཨ་མི་རི་ཀའི་ཁྲིམས་འཛིན་སྤྱི་ཁྱབ་པའི་ཡིན་ནའི་གསར་པ་ཅིག་བསྐོ་སྲིད་པ་དང། ཁྲིམས་འཛིན་སྤྱི་ཁྱབ་པ་དེའི་གི་ཨེ་ནི། མར་བཀོད་པ་བཏང་བྱས་ནི། ད་བར་དུ་ཨེ་ནི་སྐུ་ཞོགས Trump ཐོག་ལ་ཡ། ཨེ་ནི། ནག་ཉེས་ཀྱི་ད་ཁྲིམས་འཛུགས་བྱས་པ་ཚང་མ། ཅིག་ཕྱིར་འཐེན་ཡོང་ཡ་དང་དེ་འདྲས་གནང་སྲིད་པ་དང་ཡང་དེ་འདྲས་མ་གནང་པ་ཡིན་ནའི་སྐུ་ཞོགས Trump སྐུ་ཉིད་རང་གི་ད་སྲིད་འཛིན་ཡིན་པའི་གི། དབང་ཆ་བེད་སྤྱོད་བཏང་བྱས་བྱས་ནི་ཨེ་ནི་ཁོང་སྐུ་ཉིད་རང་ལ་ཡ་གཅིག་གིས་ད་འདི་བར་དུ་ཅིག་ནག་ཉེས་བཙུགས་བཞག་ནི་ཨེ་ནི་ཁྲིམས་ཁྲིམས་གཏུག་མང་པོ་བྱས་བཞག་པ་དེ་རྒྱས་ཚང་མ་ཨེ་ནི་བེད་སོ་སོ་སོའི་ཆག་ཡང་བཏང་ན་བྱས་ཨེ་ནི་ཨེ། དེ་འདྲས་བྱས་ཡག་གི་དེའི་གནས་སྟངས་ཅིག་ཡོད་རེད་བྱས་ཙང་ད་གལ་སྲིད་ཨེ་ནི་ཁྲིམས་ཞིབ་གནང་ཡག་དེ་ཕར་ཕར་འགྱངས་བྱས་པ་ཡིན་ན་ཨེ་ནི་ད་དེའི་གི་ག་རེ་ཟེར་དགོས་རེད་ད་ཨ་མི་རི་ཀའི་ནང་ལ་ཨེ་ནི་སྲིད་འཛིན་གཅིག་གིས་དབང་ཆ་ཞེ་པོ་ཅིག་ཆེ་ཡག་དང་ད་ག་ནང་བཞིན་སོ་སོ་སོའི་ཐོག་ལ་ཡ་ཨེ་ནི། སྐྱོན་འཛུགས་བྱུང་བའི་གི་ཁྲིམས་དོན་གྱི་ནི་ལས་ཁུངས་ད་ཁྲིམས་གཏུག་དང་འབྲེལ་བའི་ཀྱི་ནི་ལས་དོན་དེ་ཚོ་ཚང་མ་ད་སོ་སོས་པའི་ཐག་བཅད་ཐུབ་ཡ་རེད་ད་དེ་འདྲས་པའི་དབང་ཆ་ཚད་ལས་བརྒལ་བ་དང་ཅིག་གི་ཚོད་དཔག་བྱེད་མ་ཐུབ་པ་དེ་འདྲས་ཆགས་ཀྱི་རེད་བྱས་བརྩི་གི་ཡོད་རེད་གནང། ནའོ་ཨ་ནི་སྐུ་ཞོགས Trump ལ་ཡ་ད་དུང། ཉེས་འཛུགས་གཞན་དག་ཁ་ཤས་ཅིག་ཡོད་རེད་པ་དེ་ཚོའི་གནས་སྟངས་ག་འདྲས་ཆགས་ཡོད་ན། ལགས་རྩ་བའི་ད་ལྟ་ཁོང་ལ་ཡང་གཅིག་གི། ནག་ཉེས་ཀྱི་ཁྲིམས་འཛུགས་དང་ཡང་གཅིག་གི་ཞི་བའི་ལས་དོན་དང་འབྲེལ་བའི་ཁྲིམས་འཛུགས་བྱས་ན་ད་གྱོད་གཞི་ཨེ་ནི་མི་འདྲ་བ་དགུ་བཅུ་རྩ་གཅིག་ཐོག་ལ་ཡང་ཁྲིམས་ཞིབ་བྱེད་དགོས་བ་རེད་ཡིན་ནའི་ད་ད་གིན་ང་ཚོ་ཞུ་ཡག་འདི་ཨེ་ནི། ཨ་མི་རི་ཀའི་དབུས་གཞུང་གི་ཁྲིམས་ཁང་དང་འབྲེལ་བའི་གི་ཨེ་ནི་ནག་ཉེས་ཀྱི་ཁྲིམས་འཛུགས་ཁྲིམས་རྩོད་ཁག་བཞི་ཡོད་པའི་ནང་ནས་གཅིག་བྱེད་དགོས་བ་རེད་འདི་མིན་པ་གཅིག་དེ་ག་རེ་ཟེར་ན་ད་ཕློ་རི་ཏའི་མངའ་སྡེའི་ནང་ལ་ཨེ་ནི་ཁོང་གི་བཞུགས་གནས Mar-a-Lago ནང་ལ་ཨེ་ནི་གཅིག་གི། ཨ་མི་རི་ཀའི་གཞུང་གི་གསང་བའི་ཡིག་ཆ་མང་པོ་ཅིག་ཁྲིམས་འགལ་ཅིག་བྱས་ཉར་བཞག་པ་རེད་ཟེར་དེ་གི་ཁྲིམས་དོན་གཅིག་བྱས། དེ་ཡང་དེའི་ཐོག་ལ་ཡང་ད་ཕྱི་ཟླ་ལྔ་པའི་ནང་ལ་ཁྲིམས་རྩོད་པ Jack Smith གི་ཁྲིམས་ཞིབ་བྱེད་ཡག་གི་རྩ་བའི་ཅིག་གི་དུས་ཚོད་གཏན་འཁེལ་ཅིག་བྱས་དེ་འདྲས་ཡོད་རེད་དེ་གཅིག་བྱས། དེ་ནས་གཉིས་པ་དེ་ལ་ཡང་ད Georgia མངའ་སྡེའི་ནང་གི།